ལུག་རྫི་བྱིས་པའི་ཡི་ཐོག་ནས་དགེ་སློང་མཁས་གྲུབ་ངུ་བ་ཡབ་སྲས་རྣམས་ཀྱིས་ཉལ་ལྟར་ཕར་དུ་ལྟད་མོ་ལྟ་བར་འོང་ངོ་ཟེར། ད་ལུག་རྫི་དེ་ཚོས་ལྟད་མོ་ལྟ་བར་འགྲོ་དགོས་པ་རེད། དགེ་སློང་དེ་རྡོ་བློས་གོན་ཡ་མེད་པ་ཅིག་རྟག་པར་བྱས་ངུ་འདི་སྐད་ཅེས་ད་དེ་ག་རེའི་དོན་དག་ངུ་བ་ཡིན་ནམ་ཟེར་རྫི་བོ་ཅིག་གིས་ཚུར་ཁོ་ལྟ་གར་འགྲོ་དགོས་རེད། དེ་ཚོས་ཞལ་ལུང་ལྷོ་བརྒྱུད་ཀྱི་ཁྲིད་རྒྱུན་དགེ་སློང་མཁས་གྲུབ་ལ་མ་གཏོགས་མི་བཞུགས་པས་ཆད་པར་ཉེ་བ་ན། དྭགས་གྲྭ་མཁན་ཟུར་རྗེ་བློ་བཟང་སྦྱིན་པ་ཟེར། རྗེ་བློ་བཟང་སྦྱིན་པ་ཟེར་མཁན་ང་ཚོ་ལམ་རིམ་བླ་བརྒྱུད་ན་ཡོད་མཁན་དེ་རེད།

ཉིན་གཅིག་དགེ་སློང་དང་མཇལ་འཛོམས་སྐབས། ད་ཆ་ཞལ་ལུང་ལྷོ་བརྒྱུད་ཀྱི་ཁྲིད་རྒྱུན་བཞུགས་པ་ཉིད་ལས་མེད་པས་དེ་ཡི་རྒྱུན་ཆད་ན་ཤིན་ཏུ་ཕངས་པས་ཉིད་ནས་རྒྱུན་ཙམ་ཞིག་ངོས་ལ་གནང་ན་སླར་ངོས་ནས་ལུང་རིགས་ཀྱིས་བརྒྱན་ཏེ་རྒྱས་པར་ཕར་ཕུལ་ཆོག་ཞུས་པར། དགེ་སློང་གིས་བདག་ལྟ་བུས་ག་ལ་འབུལ་ནུས་ཞེས་གནང་མི་ནུས། ནུས་ཀྱི་ཁུར་མཛད་ཀྱང་རྗེས་སུ་གནང་བའི་སྐབས། མན་ངག་ཟབ་ལ་དྲིལ་བའི་མྱོང་ཐོག་འབའ་ཞིག་ནས་གནང་བས་རྗེ་བློ་བཟང་སྦྱིན་པ་ཧ་ལས་པའི་ཚུལ་མཛད། ངས་ཁོང་ལ་ཕར་འབུལ་རྒྱུ་ཡིན་ཞུས་པ་ངོ་ཚ་བ་འདུག་ཁོང་བཀའ་གདམས་མན་ངག་པའི་དགེ་བའི་བཤེས་གཉེན་ཆེན་པོ་རེད། དགེ་བཤེས་ཆེན་པོ་རེད། དགེ་བཤེས་ཆེན་པོ་རེད་ཅེས་བསྔགས་བརྗོད་མཛད་རྗེ་བློ་བཟང་སྦྱིན་པ་ཡང་ཞི་ལྷག་གི་ཏིང་ངེ་འཛིན་ཁྱད་པར་ཅན་བརྙེས་ཤིང་ལུས་དཀྱིལ་གྱི་སྒོ་ནས་གྲུབ་པ་བརྙེས་པ་ཞིག་རེད་དེ་དྭགས་སྨད་བང་རིམ་ཆོས་སྡེའི་བསྟན་སྐྱོང་མཛད་རྗེས་རྗེ་སྐལ་བཟང་བསྟན་འཛིན་དེ་སྐུ་ཕྱིས་བྱུང་བ་ཡིན་པས་ད་གཟོད་ལྷ་སྡིངས་རི་ཁྲོད་དུ་བཞུགས་པ། རྗེ་བློ་བཟང་སྦྱིན་པ་ལྷ་སྡིངས་རི་ཁྲོད་དུ་ཕེབས་དགོས་ཡང་ཡང་ཞུས་ཀྱང་ཕེབས་མ་ཐུབ་པར་རྗེས་སུ་མཉམ་བཞག་གི་ངང་ནས་གཟིགས་པས་རི་ཁྲོད་ཕྱི་ནང་ཀུན་གསལ་བར་གཟིགས། དེ་རྗེས་སྐལ་བཟང་བསྟན་འཛིན་སྐུ་མདུན་དུ་ཕེབས་པ་ཟེར། ལྷ་སྡིངས་རི་ཁྲོད་ཟེར་འདི་ང་ཚོ་ད་ལྟ་རྗེ་བདག་ཉིད་ཆེན་པོ་ཀྱིས་རྟེན་འབྲེལ་བསྟོད་པ་རྩོམ་གནང་ས་དེ་རེད། དེ་ནང་ལ་བསྟན་འཛིན་བཞུགས་པ་རེད་དང་སྐལ་བཟང་བསྟན་འཛིན་ཟེར་མཁན་དེ་ད་ལྟ་བློ་བཟང་སྦྱིན་པ་དེའི་སྐབས་སུ་སྐུ་ན་བགྲེས་པོ་ཡིན་ཙང་དེ་ས་མཐོ་པོ་ཞིག་ཡོད་རེད་དཔེར་ན་ས་མཐོ་པོ་གནམ་གྲང་མོ་ཞིག་འདྲ་ཡོད་རེད་དེ་ཕེབས་མ་ཐུབ་པར་བྱས། ཡེ་ནས་མཉམ་བཞག་གི་སྒོ་ནས་གཟིགས་ཅིག་ནས། རྗེས་དེ་ནས་སྐལ་བཟང་བསྟན་འཛིན་བཞུགས་ས་དེ་ནི་ཕྱི་ནང་ཚང་མ་ཐམས་ཅད་ཁོང་གིས་གཟིགས་པ་རེད་མངོན་ཤེས་ཀྱི་སྒོ་ནས་གཟིགས་པ་རེད། དེ་རྗེས་སྐལ་བཟང་བསྟན་འཛིན་སྐུ་མདུན་དུ་ཕེབས་པ་ནས་ཁྱེད་ཀྱི་རི་ཁྲོད་ལ་བལྟས་པས་ཚང་མ་མཐོང་བྱུང་ཞེས་ཁང་པའི་གཡས་གཡོན་གྱི་ཤིང་ཤུག་བབས་ཚུལ་ཆེ་ཆུང་ཡོད་ལུགས་ཞིབ་ཏུ་གསུངས་ཁྱོད་ཀྱི་ཕ་གི་ནང་དུ་དཀར་པོ་ཆེན་པོ་ཞིག་འགུལ་ཙམ་འགུལ་ཙམ་བྱེད་པ་ཞིག་འདུག་པ་དེ་ཅི་ཡིན་གསུངས་ཟེར།

ཞབས་ལོགས་གཡོ་སྒྱུས་ནི། དཀོན་གཟིགས་རྔམ་པ་ཆེན་པོ་ཁྲི་ཆེན་སྦྱིན་པ་རྒྱ་མཚོ་ལ་བརྩེ། དེ་ནས་རས་བཞི་བརྒྱུད་དེ་ཁྲི་ཆེན་བློ་བཟོ་ལྷ་འདུལ་གྱིས་དྲངས་ནས་རྗེ་བློ་བཟོ་སྦྱིན་པའི་སྲས་ཉོན་ལོག་དམར་ཁྲིད་ནི། དཀོན་གཟིགས་སྤེན་ཆེན་བློ་བཟོ་ཡེ་ཤེས་ནི་བཀའ་གཙང་བྲོས་ནས་ཁྲི་བཞུགས་ཞུ་མཁན་མ་བྱུང་བར་སྐུ་བགྲེས་ནས་ཅིས་ཀྱིས་མི་བཟད་པར་ལོངས། ཤུ་སྡེའི་རི་ཉིལ། གལ་ཆེ་རྣོ་དགུས་ཀྱང་ཡི་གེ་ཤིན་ཏུ་ཆེན་པོ། ཕྱི། ཕྱིར་བཀྲིས་ཀྱི་ཡིད་འབད་དགོས་པ་ལ། པཎ་ཆེན་བློ་བཟང་ཡེ་ཤེས་དགུང་ལོ་མཐོ་པོ་རེད་དེ་ཀོ་ལི་སྤྱན་མ་གཟིགས་པའི་མཚོའི་ནང་བསྐྱོད་ནས། ཤོ་ལོ་ཀ་རེ་རེ་གནང་དགོས་བྱུང་སོང་ནའི་བར་ཡི་གེ་ཆེན་པོ་ཆིག་སྣག་གིས་བྲིས་ནས་མ་གཏོགས་ཀློག་ཐུབ་ཀྱི་མེད་པ་རེད་ད། གྲུབ་མཆོག་བློ་བཟང་རྣམ་རྒྱལ་བྱ་བྲལ་རི་ཁྲོད་བྲིས་ནས་བཞུགས་སྐབས། མྱུར་ལམ་གཟིགས་ནས་དེ་ཡི་ཁྲིད་རྒྱུན་ཞུ་མ་ཐུབ་ན། རྗེས་འཇུག་ཁ་ཤས་དགོངས་ནས་མཛོ་འདེད་བྱས་ནས་བཀྲ་ལྷུན་དུ་ཕེབས།

རྗེ་བཙུན་བློ་བཟང་ཡེ་ཤེས་ནས་ནི་ཕུར་ལྕོག་ངག་དབང་བྱམས་པ་ལ་མ་བརྒྱུད་ཁྱེད་དེར་བ་ཁྲི་ལྡེ་སྤེན་རྗེ་ངག་དབང་བྱམས་པ་དུ་ཟེར་དུང་བ་དེ་ཚར་གྲུབ་མཆོག་བློ་བཟང་རྣམ་རྒྱལ་དེའི་བརྒྱུད་པ་ནི་མ་བཞུགས་པ་རེད་ཟེར་རང་རེ་ཡི་བརྒྱུད་པ་རྗེ་ངག་དབང་བྱམས་པ་ནས་རིམ་བཞིན་བརྒྱུད་ཚུལ། སྦྱོར་ཆོས་སྐལ་བཟང་མགྲིན་རྒྱན་དུ་གསལ་བ་ལྟར་ཡིན་དེ་དག་ནི་མཛད་པ་པོའི་ཆེ་བ་མདོ་ཙམ་ཞུས་པ་ཡིན་ཞེས་བླ་སློབ་ཚང་མར་དྲི་བ་སྨྲས་པ། རྒྱས་པར་བྱས་ན་བླ་མ་ཡོངས་འཛིན་རིན་པོ་ཆེའི་གསུང་གི་བླ་བརྒྱུད་རྣམ་ཐར་དཔེ་གཉིས་བཞུགས་པ་ལྟར་འཆད་དགོས་ཞེས་བདག་གི་བླ་མ་རིན་པོ་ཆེས་གསུངས་ཞེས་གསུངས་དེ་ལྟར་ད་ལོ་འཆད་མ་ཐུབ་ཀྱང་ཕྱག་དཔེ་བླུས་ནས་རྒྱུན་དུ་ཀློག་སྟེ་རྣམ་ཐར་རེ་རེའི་མཇུག་ཏུའང་དཔལ་ལྡན་བླ་མ་ཁྱེད་སྐུ་ཅི་འདྲ་དང། ཞེས་སོགས་སྨོན་ལམ་འདེབས་ཤིང་རྗེས་སུ་ཡི་རང་བསྒོམ་དགོས་ཞེས་གསུངས། བྱང་ནང་ནས་ལམ་རིམ་བླ་མ་བརྒྱུད་པའི་རྣམ་ཐར་པོ་ཏི་གཉིས་ཡོད་རེ་བ་དཔེ་གཉིས་པོ་དེ་ཀློག་ཐུབ་པ་བྱེད་དགོས་རེད། གལ་སྲིད་དེ་ཀློག་མ་ཐུབ་པ་ཡིན་ན་ད་ལོ་དེ་ཙམ་བྱས་ནས་གོ་ཆོད་པ་བྱེད་དགོས་རེད་ཟེར་ཨོ་ཐུག་སོང་ཡིན་པ་རེད། ངས་གསུངས་པ་ཇི་སྐད་དུ་ཡང་མགོན་པོ་ཞི་བ་ལྷས་དལ་འབྱོར་འདི་ནི་ཤིན་ཏུ་རྙེད་པར་དཀའ་སྐྱེས་བུའི་དོན་སྒྲུབ་ཐོབ་པར་གྱུར་པ་ལ་གལ་ཏེ་འདི་ལ་ཕན་པ་མ་བསྒྲུབས་ན་ཕྱིས་ནས་ཡང་དག་འབྱོར་པར་ག་ལ་འགྱུར། ཞེས་གསུངས་པ་ལྟར་རང་ཅག་རྣམས་ཀྱིས་དལ་འབྱོར་གྱི་ལུས་རྟེན་འདི་ལྟ་བུ་རྙེད་པའི་སྐབས་འདིར་ཚེ་འདིའི་བདེ་སྐྱིད་ཙམ་ལ་ཆགས་ནས་དགྲ་འདུལ་གཉེན་སྐྱོང་སོགས་དུད་འགྲོས་ཀྱང་ནུས་པ་དེ་འདྲ་ལ་མགོ་མི་འཁོར་བར་དུད་འགྲོ་ལས་ཁྱད་ཞུགས་པའི་སྐྱེ་བ་ཕྱི་མ་ཕན་ཆད་ལ་ཕན་ངེས་སྐྱེ་བ་ཕྱི་མ་ཕན་ཆད་ལ་ཕན་ངེས་ཀྱི་ཆོས་ཤིག་མ་བྱས་ན་ཕྱིས་ནས་འདི་ལྟ་བུའི་ལུས་རྟེན་ཐོབ་དཀའ་བས་ད་རེས་ལན་གཅིག་རྙེད་པའི་སྐབས་འདིར་ནན་ཏན་དུ་བྱེད་དགོས་དེ་ཡང་ཆོས་བྱང་ཆུབ་ལམ་གྱི་རིམ་པ་འདི་ལྟ་བུ་ཉམས་སུ་ལེན་པ་ལ་རག་ལས་པས་དེས་ན་བདག་གིས་མ་སེམས་ཅན་ཐམས་ཅད་ཀྱི་དོན་དུ་སངས་རྒྱས་ཀྱི་གོ་འཕང་ཐོབ་པ་དེ་ཡི་ཕྱིར་བྱང་ཆུབ་ལམ་གྱི་རིམ་པའི་གདམས་པ་ཟབ་མོ་ཉན་ནས་ལེགས་པར་ཉམས་སུ་ལེན་སྙམ་པའི་བྱང་ཆུབ་ཀྱི་སེམས་ཀྱིས་ཀུན་སློང་ལེགས་པར་གསལ་བཏབ་ནས་གསན་པར་ཞུ་དེ་ཡང་གང་གསན་པར་བྱ་བའི་ཆོས་ནི་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་ཀྱི་སར་བགྲོད་པའི་ཐེག་པ་མཆོག་གི་ཆེན་པོའི་ཆོས་ལུགས་ཞེས་སོགས་སྔ་ཉིན་ལྟར་གསུངས། དེ་ལ་ས་བཅད་ཀྱི་དབང་དུ་བཏང་ན་བྱང་ཆུབ་ལམ་གྱི་རིམ་པའི་ཁྲིད་ལ་བཞི་ཞེས་སོགས་དངོས་གཞི་ཡི་ས་བཅད་སྔ་ཕྱི་གསུངས་ནས་ས་བཅད་དང་པོ་ནི་ཁ་སང་ཕན་ལ། ཞུས་པ་བཞིན་སྟོན་པ་སངས་རྒྱས་ནས་རིགས་པར་བརྗོད་དེ་སྦྱོང་ཚུལ་ཕྱེ་ནས་ལུང་རིགས་དང་བསྟན་རིགས་སོགས་མང་དུ་སྦྱངས་ཡང་རྩ་བའི་ལུང་འབྲུ་གཉིས་ལ་གཏད་པ་ཡིན་ཚུལ་གསུངས། ལྕགས་བཤད་རྡོ་རྫུ་ཞེས་གསུངས་ནས་རྒྱས་པ་ནི་ལུང་རིགས་བླ་མ་བརྗོད་པའི་རྣམ་ཐར་དག་ཡིན་ཏེ། མཁར་གསུམ་གྱི་བཤད་པ་རྣམས་ལ་ལྕགས་བཤད་རྡོ་རྫུ་གསུངས་ནས་དེ་རིགས་ས་བཅད་གཉིས་པ་གདོང་ལྔ་ལ་གོ་བ་བཅད་པའི་ཕྱིར་ཆོས་ཀྱི་འཆི་བ་དེ་ཞུ་བ་ལ་བྱང་ཆུབ་ལོངས་སྤྱོད་རིག་པའི་རིམ་པ་དེ་འཆི་བ་བཞི་དང་ཕྱིན་བཅུ་གསུམ་གྱི།

ནས་པཎྜི་ཏ་རྣམས་ཀྱིས་གཏན་ལ་འབེབས་པ་གྲུབ་པའི་དབང་ཕྱུག་རྣམས་ཀྱིས་གྲུབ་པའི་གོ་འཕང་ཐོབ་པ་དེ་འདྲ་ཅིག་ཆོས་ཅིག་ཡིན་པ་ཡིན་ན་ཆོས་དེ་ཆ་བཞག་ཆོག་གོ། དེ་འདྲ་ཅིག་མ་བྱུང་ན་ཡོང་གི་མེད་པ་རེད། ང་ཚོ་ག་རེ་རེད་ཟེར་ན་ཁོང་དང་པོ་མེད་ཡིན་དེའི་མཛད་པ་པོའི་ཆེ་བ་ཟེར་ཡག་དེ་མཛད་པ་པོ་ནས་གཅིག་ནས་གཅིག་ཏུ་བརྒྱུད་གཅིག་ནས་གཅིག་ཏུ་བརྒྱུད་ནས་མ་ཡོང་བ་མ་གཏོགས་བར་མཚམས་ལ་དེ་འདྲ་ཆད་པ་མ་ཡིན་པ། བར་མཚམས་ལ་བརྒྱུད་པ་དེ་ཆད་པ་ཡིན་ན་ནི་བྱིན་རླབས་ཀྱི་དྲོད་ཡོང་གི་མེད་པ་རེད། བྱིན་རླབས་ཀྱི་དྲོད་མ་ཉམས་པ་ཅིག་སྒོ་རུ་བ་དྲོད་མ་ཡལ་བ་ཅིག་ཨ་ཏི་ཤ་བྱིན་རླབས་ཀྱི་དྲོད་ཡོད་བ་ཅིག་པ་ལ་གཅིག་ནས་གཅིག་ཏུ་བརྒྱུད་གཅིག་ནས་གཅིག་ཏུ་བརྒྱུད་ཅིག་བརྒྱུད་པ་མ་ཆད་པ་ཅིག་ཨ་བ་ཙ་བ་ལ་དེ་བ་ཅིག་ལ་དཔེར་ན་དག་སྣང་ཡི་ས་ར་མི་དང་དེ་འདྲ་མང་པོ་ཅིག་དཔེར་ན་ང་ཚོ་དེ་ཡོད་པ་དེ་ཇོ་བོ་རྗེ་དང་རྗེ་བདག་ཉིད་ཆེན་པོ་ཡིན་ན་ཞེ་དྲག་རང་དེ་ཧ་ལས་ལས་གནང་གི་མེད་པ་རེད་ཡིད་ཀྱི་མི་བྱེད་ཆོས་ཀྱི་ཁོང་དེ་སྟོན་པ་ཡང་དག་པར་རྫོགས་པའི་སངས་རྒྱས་ལ་ཐོབ་པ་ཅིག་དགོས་ཟེར་དེ་འདྲ་ཅིག་ལ་ཐོབ་པ་ཅིག་དགོས་ཟེར་ནས་དེ་ནས་མཛད་པ་པོ་ཆེ་བ་དེ་སྟོན་པ་སངས་རྒྱས་བསྐྱངས་ཏེ་དེ

ཆེ་བ་བཞི་དང་ཁྱད་ཆོས་གསུམ་ཟེར་དེ། བྱང་ཆུབ་ལམ་གྱི་སྒྲོན་མ་གི་ད། ཆོས་གཞན་ལ་མེད་པའི་ཡོན་ཏན་དེ་ཡིན་པས། དཔེ་ཆ་གཞན་མ་ལ་མེད་མཁན་ཡོན་ཏན་རྣམས་ལས་དག། ཆེ་བ་བཞི་དང་ཁྱད་ཆོས་གསུམ་པོ་དེ་རེད། ཆེ་བ་བཞི་དེ་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ། གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ། ཉེས་སྤྱོད་ཆེན་པོ་རང་འགགས་སུ་འཆར་བའི་ཆེ་བ། རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་ཆེ་བ་ཟེར་དེ་བཞི་ཆ་ཁྱད་ཆོས་གསུམ་པོ་དེ་ཡིན་ན་ཤིང་རྟ་ཆེན་པོ་གཉིས་ཀྱི་མན་ངག་ལ་མཁས་པའི་བླ་མས། ལུགས་ལ་མཁས་པའི་བླ་མ་གཉིས་ཀྱི་མན་ངག་གིས་བརྒྱན་པ་ཟེར་དེ། ཤིང་རྟ་ཆེན་པོ་གཉིས་ཟེར་དེ་ཀླུ་སྒྲུབ་དང་ཐོགས་མེད་རེད་བ། དེ་གཉིས་གཉིས་ཀྱི་ལུགས་ལ་མཁས་པ་དེ་སུ་མཁས་པ་རེད་ཟེར་ན། བླ་མ་ཨ་ཝ་དྷཱུ་ཏི་ཝ་དྷཱུ་ཏི་པ་དང་དེ་ནས་ཅི་དེས་བླ་མ་གསེར་གླིང་པ། དེ་གཉིས་གཉིས་ཀྱི་མན་ངག་གིས་བརྒྱན་པ་རེད་ཟེར། དེ་གཅིག་ཡིན་པ་རེད། ལག་ཏུ་བླང་བདེ་བ། ལག་ཏུ་བླང་བདེ་བ་དེ་ག་འདྲ་ཟེར་གི་རེད་ཟེར་ན། གཞན་རྒྱས་འབྲིང་བསྡུས་གསུམ་ཡུམ་རྒྱས་འབྲིང་བསྡུས་གསུམ་ནས་བཟུང་སྟེ་བསྟན་བཅོས་མངོན་རྟོགས་རྒྱན་ལ་སོགས་པ་དང་ནི། རྒྱ་གར་མཁས་པ་ཚོས་བརྩམས་བཞག་མཁན་མང་པོ་ཡོད་རེད་བ། མང་པོ་ཡོད་རེད་དེ་ཡིན་ན་ང་རང་ཚོ། བྱང་ཆུབ་ལམ་གྱི་སྒྲོན་མ་དང་ལམ་རིམ་ནང་བཞིན་བྱས་ནས་ལག་ཏུ་བླང་བདེ་དེ་གཞན་མ་ལ་ཡོད་མ་རེད། གཞན་མ་ལ་མེད་ག་རེ་རེད་ཟེར་ན་དཔེར་ན་བསྟན་བཅོས་མངོན་རྟོགས་རྒྱན་ལྟ་བུ་ཅིག།

དེ་སྒྲུབ་པའི་ཡན་ལག་འབའ་ཞིག་ཡིན་པས་མི་འགལ་བ་དཔེར་ན། ཚ་བའི་ནད་དྲག་པོ་ཡིས་ཐེབས་པ་ཞིག་ལ་སྨན་པས་དང་པོ་ཤ་དང་ཆང་སོགས་སྤང་དགོས། མི་སྤོང་ན་སྲོག་ལ་བསྡོ་ཞེས་བསྟན། རྗེས་སུ་ཚ་བའི་རི། རི་ཐང་མཚམས་སུ། ཤེས་ནས་ཟེར། ཤེས་ནས་འོན་ཤ། རླུང་ཤས་ཆེ་བའི་རླུང་ཤས་ཆེ་བ་བྱུང་དུས་ཤ་ཆང་སོགས་བསྟེན་དགོས་པར། བསྟེན་དགོས་པར་སྨྲ་བ་ན་སྨྲ་ཡུལ་ནད་པ་གཅིག་ལ་སྨྲ་བ་པོ་སྨན་པ་གཅིག་གིས་ཤ་ཆང་ཟ་མི་ཟ་སྨྲས་པས། སྐད་ཆ་སྔ་རྟིང་གཉིས་པོ་དེ་འགལ་བ་ལྟར་སྣང་མོད་ཀྱང་དོན་དུ་ནད་པ་གཅིག། ནད་པ་གསོ་བ་ལ་གཉིས་ཀ་དགོས་པས་མི་འགལ་བ་བཞིན་དུ་ཐེག་པ་ཆེ་ཆུང་དང་མདོ་སྔགས་སོགས་གདུལ་བྱ་སོ་སོའི་ཆེད་ལས་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་ཚང་མ་མི་དགོས་པ། ཚང་མ་མི་དགོས་སྙམ་པ་ཡོད་ནའང་དེ་ལྟར་མིན་པར་གསུང་བ་པོ་གཅིག་གིས་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་གསུངས་པ་སྟེ་དེ་ཡང་སྐྱེས་བུ་ཆུང་འབྲིང་གི་སྐབས་ལ་ཐོག་མར་ཐེག་དམན་གྱི་སྡེ་སྣོད་ནས་བཤད་པའི་མི་རྟག་སྡུག་བསྔལ་སོགས་སྒོམ་པ་དང་དེ་ལས་ཅུང་ཟད་དྲག་ཏུ་སོང་ནས་སྐྱེས་བུ་ཆེན་པོ་ཡི་སྐབས་སེམས་བསྐྱེད་དང། ཕྱིན་དྲུག་སོགས་ཐེག་ཆེན་གྱི་སྡེ་སྣོད་ནས་བཤད་པ་རྣམས་དང་སྔགས་ཀྱི་སྣོད་དུ་གྱུར་ནས་ཏེ། རྡོ་རྗེ་ཐེག་པ་ནས་བཤད་པའི་རིམ་གཉིས་སྤྱོད་པ་དང་བཅས་པ་སོགས་རིམ་བཞིན་རང་ཉིད་ལྟ་བུ་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་བྱེད་ཐུབ་པ་ཡིན་དེས་ན་རྒྱལ་བའི་གསུང་རབ་ཐམས་ཅད་ལམ་གྱི་གཙོ་བོ་དང་ཡན་ལག་ཅི་རིགས་པ་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་མི་འགྲོ་བ་གཅིག་ཀྱང་མེད་དེར་མ་ཟད་པ་བྱང་ཆུབ་སེམས་དཔའ་རྣམས་ཀྱི་ཞེ་འདོད་ཀྱི་གཙོ་བོ་ནི་སེམས་ཅན་གྱི་དོན་མཛད་པ་ཡིན་ལ་དེས་གདུལ་བྱ་རིགས་ཅན་གསུམ་ལ་རང་རང་གི་ཐར་པ་སྒྲུབ་པའི་ལམ་སྟོན་དགོས།

རྟོགས་པའི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཚུལ་གཉིས་ཡོད་ཅེས་སྔོན་དུ་ཞུས་པ་ལྟར་སྡེ་སྣོད་གསུམ་དང་རྒྱུད་སྡེ་བཞི། གསུང་རབ་དགོངས་འགྲེལ་དང་བཅས་པ་གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་བྱེད་ཐུབ་པ་ལས་འགལ་བྱེད་དུ་འགྲོ་བ་ཅུང་ཟད་ཙམ་ཡང་མེད་པར་གོ་བ་དེ་ལུང་གི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཚུལ་ཡིན་དེ་དག་གི་བརྗོད་བྱ་མངོན་མཐོ་ལྷ་མི་ཡི་གོ་འཕང་ཐོབ་བྱེད་ཀྱི་རྒྱུ་མི་དགེ་བཅུ་སྤོང་གི་ཚུལ་ཁྲིམས་སོགས་སྐྱེས་བུ་ཆུང་ངུ་དང་བདེན་བཞིའི་འཇུག་ལྡོག་དང་བསླབ་པ་གསུམ་སོགས་ངེས་ལེགས་ཐར་པ་ཐོབ་བྱེད་རྣམས་སྐྱེས་བུ་འབྲིང་དང། སེམས་བསྐྱེད་ཕྱིན་དྲུག་སོགས་ངེས་ལེགས་ཐམས་ཅད། ཐམས་ཅད་མཁྱེན་པ་ཐོབ་བྱེད་ཀྱི་ལམ་ནི་སྐྱེས་བུ་ཆེན་པོའི་ལམ་དུ་བསྡུས་ནས་བརྗོད་བྱ་དེ་ཐམས་ཅད། གང་ཟག་གཅིག་འཚང་རྒྱ་བའི་ཉམས་ལེན་དུ་བྱེད་ཐུབ་པ་ལས་འགལ་བྱེད་དུ་འགྲོ་བ་ཅུང་ཟད་ཙམ་ཡང་མེད་པར་གོ་བ་དེ་རྟོགས་པ་ཡི་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་ཚུལ་ཡིན་དེ་ཡང་འབྲོམ་ཆོས་ཀྱི་རྒྱལ་པོས་བསྟན་པ་ཐམས་ཅད་གྲུ་བཞི་ལམ་གྱིས་འཁྱེར་ཤེས་པ་ང་ཡི་བླ་མ་ཞེས་གསུངས་པ་ལྟར་རེད་དེ་ཡི་རྩ་ཚིག་དེ་ལྟ་བུ་དེ་དེ་ལ་གྲུ་བཞི་སྐྱེས་བུ་གསུམ་དང་སྔགས་ཀྱི་བཞི་ལ་གསུངས་པ་དང་ཤོ་རྡེའུ་ཇི་ལྟར་འཕངས་ཀྱང་གྲུ་བཞི་ལམ་ལམ་འབྱུང་བ་ལྟར

བདུད་རྩི་དེ་ག་རེ་ཟེར་གྱི་ན་ནི་ང་ཚོ་བདུད་བཞི་ཟེར་མཁན་རོ་བདུད་བཞི་ཟེར་མཁན་དེ་འཇོམས་པར་བྱེད་པའི་མི་ཡིས་ས་བདུད་རྩི་ཟེར་ནས་ལབ་ཡིན་པས་བདུད་བཞི་འཇོམས་པར་བྱེད་པའི་མི་གནས་པའི་མྱ་ངན་ལས་འདས་པ་དེ་ལ་བདུད་རྩི་ཟེར་ང་ཚོས་ལབ་ཡིན་པས་ད་བདུད་རྩི་གོ་འཕང་ཐོབ་པར་བྱེད་པ་དེ་ག་རེ་རྟོགས་དགོས་ཟེར་ན་བདེན་པ་བཞི་ཡི་གནད་རྟོགས་དགོས་རོ་ད་བདེན་པ་བཞི་པོ་དེ་ནི། སྡུག་བསྔལ་བདེན་པ་ཤེས་པར་བྱ་བ་དང་ཀུན་འབྱུང་སྤང་བར་བྱ་བ་དང་འགོག་བདེན་མངོན་དུ་བྱ་བ་དང་ལམ། བསྟེན་པར་བྱ་བ་ལ་སོགས་པ་དེ་དག་ཤེས་པས་བདེན་བཞི་བླང་དོར་གྱི་གནད་ཕྱིན་ཅི་མ་ལོག་པར་སྟོན་པའི་སངས་རྒྱས་ཀྱི་གསུང་རབ་དེ་ལ་བསྟན་པ་ཟེར་གོ། ཤེས་རབ་སྒྲོན་མེ་འགྲེལ་ཆེན་ནས་གསུངས་འདུག་སངས་རྒྱས་ཀྱི་གསུང་རབ་དེ་ལ་ནི་བསྟན་པ་ཟེར་གོ། དེ་ལྟ་བུའི་སངས་རྒྱས་ཀྱི་གསུང་རབ་དེ་ཡིན་ན། ཡི་གེ་སྣ་གཅིག་ཡིན་ནའི་འདོར་དུ་མེད་པ་གང་ཟག་གཅིག་འཚང་རྒྱ་ཡས་ཀྱི་ཉམས་ལེན་ཤ་སྟག་རེད། གང་ཟག་གཅིག་འཚང་རྒྱ་ཡས་ལ་དགོས་མཁན་རྐྱང་རྐྱང་རེད་མ་གཏོགས་ཕར་གཡུག་ཡས་ཀྱི་སངས་རྒྱས་ཀྱི་གསུང་ཟེར་མཁན་སྣ་ཁ་གཅིག་ཡོད་མ་རེད་ཟེར་དེ་ལས་ང་ལ་དགོས་ཀྱི་ཡོད།

ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཟེར་མཁན་དེ་ག་རེ་ཟེར་ན་སྐྱོན་གྱི་རིགས་མཐའ་དག་ཟད་པ་དང་ཡོན་ཏན་གྱི་རིགས་མཐའ་དག་རྫོགས་པའི་ཆ་གཅིག་ཨ་དེ་འདྲ་ཞིག་ལ་སངས་རྒྱས་ཟེར་ནས་མིང་བཏགས་པ་ཞིག་རེད། ཡོན་ཏན་ཐམས་ཅད་ཀྱི་ང་རྫོགས་སྐྱོན་ཚང་མ་ཐམས་ཅད་སྤངས་པའི་ཆ་དེ་ལ་སངས་རྒྱས་ཟེར་རྟོག་པས་ཀྱི་ཕར་བཏགས་པ་ཟེར་རོ་བ་ད་རྟོག་པས་དེ་ལ་སངས་རྒྱས་ཟེར་མིང་གིས་བཏགས་པ་རོ་བ། ཨ་དེ་འདྲ་ཡི་གོ་འཕང་དེ་ཐོབ་པར་བྱེད་པ་ལ་སྐྱོན་གྱི་རིགས་ཐམས་ཅད་ཟད་དགོས་རོ་བ་ཡོན་ཏན་གྱི་རིགས་ཐམས་ཅད་རྫོགས་དགོས་རོ་བ། དེ་རྫོགས་པར་བྱེད་པ་ལ་དེ་ནས་ཐེག་པ་ཆེ་ཆུང། གསུང་རབ། དགོངས་འགྲེལ་དང་བཅས་པ་ཚང་མ་ལ་ནི།

གདམས་ངག་ཀྱང་དེ་ཡི་གསང་རང་སྣང་མཆོག་ཏུ་གྱུར་པ་ཡི་དེ་བརྗོད་ལ་མ་ལུས་གང་ཤེས་རྒྱ་ལས་ཆེ་དགེ་དགའ་ཡང་ཇི་སྟེ་དེ་ལ་ཡོད་མེད་ནི་མ་ལུས་དེ་ཉིད་མཆོག་ནི་ཚུལ་བཞིན་ཀུན་བྱེད་ཀྱི་མཁྱེན་གཞན་མེད་པ་དེ་ཕྱིར་གང་སོགས་རང་ཉིད་ཅེས་བྱ་ལྡོག་དུས་གང་ཡང་དེ་མེད་དུ་ཐལ་ཚུལ་བྱེད་ཀྱི་དེ་ཡང་དོན་ཆོས་ལ་ནི་གནོད་པ་བྱེད་པ་བརྗོད་བྱེད་གཟུང་བར་རིགས་དེས་ན། དེ་སངས་རྒྱ་བའི་གསང་རང་བཀའ་བརྒྱུད་རིན་པོ་ཆེ་ལྟ་བུ་ལ་རིགས་དྲུག་བསྐྱེད་པས། དུ་མཁོ་བ་ཙམ་ལས་དེ་ལ་ཉམས་ལེན་བྱེད་རྒྱུའི་འདུ་ཤེས་ཙམ་ཡང་མི་འཁོར་བ་དང་དེ་ཡི་དགོངས་འགྲེལ་ཤིང་རྟ་ཆེན་པོའི་གཞུང་ལུགས་རྣམས་ལ་ཡང་ཐོས་པ་དང་རྩོད་པའི་ཚེ། མཁོ་བ་ཙམ་མ་གཏོགས། སློབ་གཉེར་མཐར་ཕྱིན་པ་ཚོས་ཀྱང་ད་གཟོད་ཉམས་ལེན་བྱེད་རན་པ་ན། རང་གི་མི་ཚེ་ཧྲིལ་པོ་ཐོས་བསམ་གྱིས་གང་གཏན་ལ་ཕབ་པ་དེ་ཉིད་ཉམས་ལེན་དུ་སྒྲིག་མི་ཤེས་པར་གང་ཡང་མི་ཤེས་པའི་སྒོམ་ཆེན་དུ་སྦས་པ་སོགས་ཀྱི་དྲུང་དུ་ཕྱིན་ནས་ལྷ་ཡི་སྒྲུབ་ཐབས་དང་སེམས་ངོ་སོགས་བསླབས་ནས་ཉམས་སུ་ལེན་ཁུལ་བྱེད་པ་དེ་ནི་རྗེ་ཙོང་ཁ་པ་ཆེན་པོས་མང་དུ་ཐོས་ཀྱང་ཆོས་ཀྱིས་ཕོངས་པ་ནི་གསུང་རབ་གདམས་པར་ཤར་བ་མེད་པས་ནོངས་ཞེས་གསུངས་པ་ལྟར་གསུང་རབ་གདམས་ངག་ཏུ་མ་ཤར་བའི་སྐྱོན་དེ་ལྟ་བུ་འབྱུང་བ་རེད་རང་རེ་གྲྭ་ས་ཡི་དགེ་བཤེས་ཤིག་གིས་ཁམས་སུ་ཕ་ཡུལ་དུ་ཕྱིན་ནས་གཉིས་མེད་བླ་མ་ཞིག་གིས་དྲངས་ཏེ་ཉོན་ལེགས་བྱེད་ཆུའི་མདོག་མངའ་ཞུས་ནས། མན་ངག་ཆུང་ཆུང་འདྲ་དགོངས་པས། ཡུལ་དེའི་མི་རྣམས་ནས་དགེ་ལུགས་པ་ལ་ཤེས་ཆུ་གཙང་ལས་ཉོན་ལེགས་བྱེད་ཆུའི་ཆུ་མེ་མཐའ་ཆོད་ཡིན་པ་རེད་ཅེས་ཚང་མ། དེ་ནས་ཡིད་བློ་བ་བྱུང་འདུག་པ་དེ་ནི་བསྟན་པའི་རྐང་འབྲས་བུ། ལྗང་མདོག་ཉོན་ཁོ་བོ་ཡང་ཤིན་ཏུ་ཡིད་སྨོན་པ་བྱུང། གང་ཐོས་གསུང་གིས་དེ་ལ་ཕོག་པ་དེ་ཉིད་ཉོན་ལེགས་དུ་མཆིའོ། གང་ཉམས་སུ་ལེན་རྒྱུ་དེ་ཉིད། ཕྲན་སོང་གྱི་གཏེར་ལ་འབད་དགོས་ཕྲན་སོང་གྱིས་གཞན་ཞིག་གཏན་ལ་ཕབ་ཉམས་ལེན་གཞན་ཞིག་བྱས་ན་རྟགས་བརྗོད་པའི་ཚེ། བཅོས་ས་གཞན་དུ་བསྟན་ནས་སྦྱོར་ས་གཞན་དུ་བྱེད་པ་དང་འདྲ་བའི་ལུང་རིགས་ཆེན་པོ་ལས་སོང་ཞིག་དེ་ནི་རྟགས་བརྗོད། རྟགས་བརྗོད་བྱས་པའི་ཚེ་སོང་ཉིད་རྟགས། སྦྱོར་ས་དེ་ན་ཡེ་གཞན། གཞན་ཞིག། ས་ཤུར་བལྟས་ནས་སོང་ཉིད་ངོ་མ་བརྗོད་དུས་དེ་མེད་པ་ཞིག་ཏུ་བརྗོད་པ་དང་འདྲ་བར་གསུངས་པ་རེད་དེ་ལྟར་གསུང་རང་ནོ། གདམས་ངག་ཏུ་འཆར་མ་ཐུབ་པ་ནི་བྱང་ཆུབ་ལམ་གྱི་རིམ་པ་ལ་གོ་བ་མ་ཆགས་པའི་སྐྱོན་ཡིན་དེ་ལ་གོ་བ་ཆགས་ན་རྒྱལ་བའི་གསུང་རབ་སོགས་གཞུང་ཆེན་པོ་ཐམས་ཅད་ལམ་རིམ་དུ་བསྡུས་ནས། ཉམས་ལེན་དུ་ཧྲིལ་གྱིས་འཁྱེར་ཤེས་པ་ཞིག་འོང། སྔར་ཁྲི་ཆེན། ངག་དབང་མཆོག་ལྡན་གྱིས་གྲྭ་སའི་སློབ་གཉེར་གྲོལ་ནས་རྗེ་འཇམ་དབྱངས་བཞད་པའི་དྲུང་དུ་ལམ་གཙོ་རྣམ་གསུམ་གྱི་བཤད་པ་སོགས་གདམས་པ་མང་དུ་གསན་ནས། བཀའ་མདོ་རྒྱུད་མ་ལུས་པའི་དགོངས་པ་སྟན་ཐོག་གཅིག་ཏུ་ཉམས་སུ་ལེན་ཚུལ་ངོ་འཕྲོད་པས་སྔར་གཞུང་ལུགས་རབ་འབྱམས་ལ་ལྷོག་གཉིས་བརྗོད་པ་མཐའ་དག་བྱང་ཆུབ་ལུང་རིགས་ལ་ལྷོག་གཉིས་བརྗོད་པ་ཡེ་རྡོ་སྨྱོན་དུ་གོ་བ་ཞིག་འབྱུང་གསུངས་ཏེ། དེར་སང་ར་མདོ་མངལ་དུ་བྱ་བའི་རྟགས་ཡིན་དེ་བཞིན་དུ་གྲུ་ཆོག་བློ་བཟང་ནོར་འཇགས་ཀྱིས་རྗེ་སྟོང་པས་ལང་ཞེས་གནང་བ་ན་སྐབས་སྐབས་སུ་ཨ་ཛེ་ལོ་ན་རྒྱས་པ་མ་གཏོགས་ཉང་ལི་གྱེན་རྒྱུད་ཞེས་རང་སྡེ་ན་རྡོ་རྗེ་ཞེས་དབུ་ཞྭ་ཐོན་སྐྱེད་དུ་ཡང་ཡང་གསུངས་པ་རེད་ལུང་རིགས་ལ་གོ་བ་ཆགས་ན་ཆོས་གྲྭ་རྩོད་པ་ཆོས་སྒོ་སྤྱི་ཚོགས་བྱས་ནའང་ཐང་ཆེན་ལུང་རིགས་དུ་བསྡུས་ཏེ་མདོ་མངལ་དུ་ཆ་འོང་དཔེར་ན།

ཁོ་བོ་སྔར་ཆུང་ངུའི་སྐབས་དགོན་པའི་གླིང་སྐོར་གྱི་ཚ་ཁང་ནང་གི་ཤོག་སྦྱར་ཞིག་ལ་བལྟས་པས་རྒྱལ་མཆོག་བསྐལ་བཟང་རྒྱ་མཚོའི་གསུང་མགུར་སྟག་ཆུང་གི་བུང་བ་གཞོན་ནུ་དེས་མདངས་མཛེས་ཀྱི་མེ་ཏོག་གཅིག་ནས་གཅིག་ཡུད་ཙམ་ལ་འདོར་ལེན་བྱེད་པ་མཐོང་དཔེ་དེ་དང་མཚུངས་པའི་དོན་གྱི་གླུ་སྙིགས་དུས་ཀྱི་སྐྱེ་བོ་མང་པོ་ཞིག་སེམས་མ་དག་རང་གི་སྣང་ཚུལ་གྱིས་སྐད་ཅིག་ལ་དགྲ་གཉེན་བསྒྱུར་བ་མཐོང་བློ་གཏད་པའི་གྲོགས་པོ་ངས་མ་རྙེད་ཅེས་འདུག་པ་སྐྱེས་བུ་འབྲིང་གི་ངེས་པ་མེད་པའི་ཉེས་པ་ལ་སྦྱར་ཆོག་ཆོག་རེད་དེ་ལྟར་བཀའ་དང་དགོངས་འགྲེལ་ཐམས་ཅད་ལ་ཡི་གེ་ནག་གཅིག་ཀྱང་དོར་དུ་མེད་པར་གདམས་ངག་ཏུ་འཆར་ཐུབ་པ་ལ་བཀའ་གདམས་ཞེས་བྱ་སྟེ་རྗེ་བདག་ཉིད་ཆེན་པོས་དཀའ་བཅུ་རིན་ཆེན་འཕེལ་བར་བཀའ་གདམས་ཞེས་པའི་དོན་གང་ཡིན་ཞེས་དྲི་གནང་བར་རྒྱལ་བའི་བཀའ་ལས་ཡི་གེ་ནག་གཅིག་ཀྱང་དོར་དུ་མེད་པར་གདམས་ངག་ཏུ་འཆར་བ་ལ་ཟེར་བ་ཡིན་ཞུས་པས་རྗེ་རིན་པོ་ཆེ་ཤིན་ཏུ་མཉེས་ནས་བཀའ་ཆོས་ཀྱི་ཚོགས་སུ་ཡང་དེ་རིང་དཀའ་བཅུ་བློ་སྐྱེད་ཆེན་པོ་བགྱིས་ཀྱང་དེ་ལྟར་ཟེར་ཞེས་གསུངས་ཏེ་བསྔགས་བརྗོད་མཛད་དེ་ལྟར་བྱུང་ན་ཚ་ཁང་ནང་གི་ཤོག་ཆད་གཅིག་ཚུན་ཆད་ཀྱང་གསུང་རབ་ཐམས་ཅད། གང་ཟག་གཅིག་འཚང་རྒྱ་བའི་གདམས་ངག་ཏུ་ལྷུད་ཅིག་བསྡུས་དེ་ཡང་རང་གཅིག་པུ་འཚང་རྒྱ་བའི་གདམས་ངག་ཏུ་ལྷུད་ཅིག་བསྡུས་དེ་ཐམས་ཅད་ཀྱང་སངས་རྒྱས་ལ་སོགས་པས་རང་ཁོ་ན་ཡི་ཆེད་དུ། གསུངས་པ་ལྟ་བུ་ཞིག་གོ་ནས་དེ་ཐམས་ཅད་ལ་གུས་པ་ཡང་ཤིན་ཏུ་ཆེན་པོ་སྐྱེ་རྣལ་འབྱོར་པ་བྱང་ཆུབ་རིན་ཆེན་གྱིས་གདམས་ངག་ལ་ནང་བྱན་ཚུད་པ་ནི་བེའུ་བུམ་ལག་མཐིལ་ཙམ་ཞིག་ལ་ངེས་པ་རྙེད་པ་ལ་མི་ཟེར་གྱི་གསུང་རབ་ཐམས་ཅད་གདམས་ངག་ཏུ་གོ་བ་ལ་ཟེར་བ་ཡིན་གསུངས་པ་ཡང་དེ་ལྟར་གོ་དགོས་ཚུལ་དེ། དེ་ཡི་རྩ་བ་ལྟ་བུ་ཡང་ཡིད་དེ་ཡང་སོང་རང་སྟོང་ཆོས་མདོ་སྔགས་འདུ་བྱ་བའི་གནས་ཇི་ལྟ་ཞིག་གུ་ལོང་རི་ཐོད་པ་ཚང་ཆོས་ཕྱོགས་ཀུན་ཉོ་ན་དེ་ནི་སོང་རང་དགོངས་འདུས་དང་བཅས་པའི་དོན་བཤེས་གཉེན་བསྟེན་ཚུལ་ནི་ཞི་ལྷག་གི་བར་གྱི་ལམ་གྱི་རིམ་པ་བསྡུས་ཏེ། ས་སྐྱའི་རྒྱས་བསྡུས་ཇི་ལྟར་ཡིད་བྱང་བ་ཀོང་བྲང་ཕྱག་ཚོང་བ་བཞིན་བློ་ཡུལ་དུ་ངེས་པར་བྱས་ནས་སྐྱེས་འགོ་དགུ་པ་ལ་སྐྱེས་འགོ་སྦྱོང་འགོ་དགུ་པ་ལ་སྦྱོང་འགོ་གྱི་ཉམས་ལེན་དུ་ཕྱིས་ཤེས་པ་ཞིག་བྱུང་ན་སོང་རང་གང་རྒྱ་ཡང་རང་གི་ཉམས་ལེན་གྱི་དམིགས་སྒོ་དེ་དང་དེ་ཡི་ཐད་སོ་སོ་རྒྱ་ཆོད་ཆོད་ཡོད་པ་སོང་རང་མདོ་སྔགས་འདུ་འཆར་བའི་ཚད་དེ་ཡིན་དེ་ཡང། གོ་བ་བདེ་བའི་ཕྱིར་བདག་གི་བླ་མ་རིན་པོ་ཆེའི་གསུང་བཞིན་དཔེར་བཞག་ན་མི་ཞིག་ལ་འབྲས་དང་གྲོ་དང་སྲན་མ་སོགས་གང་ཡང་མེད་ན། འབྲས་ལྟ་བུ་སྦར་བ་གང་རྙེད་ཀྱང་གང་ཡང་བྱེད་རིན་མེད་པར་འདོར་བ་ལས་འོས་མེད་དེ་བཞིན་དུ་ལམ་གྱི་རྐང་གྲངས་ཆ་མ་ཚང་ན་གསུང་རབ་མཇལ་ཡང་གང་གི་ཐད་དུ་འཇུག་སྒོར་མི་ཤེས་པས་ཉམས་སུ་ལེན་མི་ཤེས། འབྲས་དང་གྲོ་དང་སྲན་མ་སོགས་དེ་དག་སོ་སོ་ཡི་བྲེ་གང་རེ་རེ་ཙམ་ཡོད་ན་དེ་ལ་འབྲས་སྦར་བ་གང་རྙེད་ན་ཡང། རང་གིས་དེ་ཡི་ཐད་དུ་སྣོན་ཆོག་དེ་བཞིན་དུ་དམིགས་སྐོར་གྱི་རྐང་གྲངས་ཚང་ན་གསུང་རབ་ནས་གང་མཇལ་དེ་ཡི་ཐད་དུ་སྦྱར་ཆོག་ཆོག་ཡོང་བ་དང་དེ་ཡི་རྐང་གྲངས་ཚང་ན་རྒྱས་བསྡུས་གང་གིས་ཀྱང་ལམ་བགྲོད་ནུས་པར་སྡེ་པ་དང་གྲྭ་རྐྱང་གི་ཤག་ཆས་ཀྱི་དཔེ་དང་སྦྱར་ནས་རྒྱས་པར་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པ་དང་གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཁྱད་པར་དེ་ཡང་སྔ་མ་དེ་ཡིན་ན་ཕྱི་མ་དེ་ཡིན་པས་མ་ཁྱབ་ཀྱི་ཕྱི་མ་དེ་ཡིན་ན་སྔ་མ་དེ་ཡིན་པས་ཁྱབ་བོ། དེ་འགལ་མེད་དུ་རྟོགས་པའི་ཆེ་བ་དེ་ཡང་ཚོགས་ཚགས་བྱེད་ལྟ།

འགའ་ཞིག་ལམ་གྱི་ཉམས་ལེན་གཙོ་བོ་མེད་པ་ཡིན་ནའི་འགའ་ཞིག་དེ་ནས་ལམ་གོང་ནས་གོང་འཕེལ་དུ་འགྲོ་བས་ལམ་གྱི་བོགས་འདོན་ལ་སོགས་པ་དེ་ཚོ་ཉམས་ལེན་ལ་སྦྱར་ཐུབ་པ། དེ་འདྲ་ཞིག་སྦྱར་བ་ཡིན་ནའི་དེ་གསུང་རབ་མ་ལུས་གདམས་ངག་ཏུ་འཆར་བ། དཔེར་ན་ང་ཚོས་དེ་ནི་དཔེ་ཞིག་བཞག་འདུག་བ་དཔེ་དེ་ག་རེ་ཟེར་ན། གསུང་རབ་མ་ལུས་གདམས་ངག་ཏུ་འཆར་བ་ཟེར་ཏེ། ད་ལྟ་མི་གཅིག་ལ་ནས་གྲོ་དང་སྲན་མ་ལ་སོགས་པ་དེ་ཚོ་སྒྲོམ་གཞི་རྣམ་པ་སྣ་ཚོགས་ཚང་མ་ཐམས་ཅད། ནས་བྲེ་གང་ཙམ་གང་ཙམ་གཅིག་ཡོད་པ་ཡིན། ཨ་ལས་རང་ཡིན་ལ་འབྲས་སྦར་བ་གང་རག་པ་ཡིན་ནའི་འབྲས་དེ་ནི་ལམ་སེང་སྣོན་པ་རྒྱག། སྲན་མ་སྦར་བ་གང་རག་པ་ཡིན་ནའི་སྲན་མ་དེ་ཁྲག་ལ་མ་གཏོང་ཞིག་སྲན་མ་དེ་སྣོན་པ་རྒྱག། ཨ་ཏོ་ཟེར་ནས་ཡག་ས་ནི་མང་པོ་ཆགས་ཀྱི་རེད། ད་གང་ཡང་མེད་པ་ཞིག་ཡིན། འབྲུ་རིགས་གང་ཡང་མེད་པ་ཞིག་ཡིན་ནའི་འབྲས་སྦར་བ་གང་ཡོད་པ་ཡིན་ནའི་དེ་ཟ་ནི་ལོངས་ཀྱི་མ་རེད་ཨ་ནི་ལམ་སེང་མར་ཤོར་ཡ་དེ་མ་གཏོགས་བླུག་ས་ཡི་སྣོད་ཆས་དེ་ཡོད་མ་རེད།

ཁྱེར་ཤེས་པ་ང་ཡི་བླ་མ་ཟེར་དེ། གྲུ་བཞི་དེ་ལ་བཤད་ཚུལ་མི་འདྲ་བ་ཤུལ། ཤུལ་ལས་འཇོག་ཡག་དང་སྡེ་སྣོད་གསུམ་དང་སྔགས་ལ་འཇོག་ཡག་དང་དེ་འདྲ་མང་པོ་གསུངས་འདུག་ཨང། དེ་ནས་དྭགས་པོ་བླ་མ་རིན་པོ་ཆེ་གིས་གདན་ཁ་གང་མ་གཅིག་ལ་བཞག་གི་རེད་ཟེར་གདན་ཁ་གང་མ་གྲུ་བཞི་གྲུ་ཆུང་དེ་ཟུར་བཞི་ཡོད་རེད་བ་ཟུར་བཞི་ཡོད་ན་ནི་ཟུར་ག་བ་འཐེན་པ་ཡིན་ནའི་ཟུར་སྒང་ག་ལེར་ཅིག་མཉམ་དུ་ཡོང་གི་རེད། དེ་ནང་བཞིན་བྱས་བྱས་ནས། ལམ་རིམ་ཉམས་སུ་ལེན་པ་དེ་ཡིན་ཟེར་ན། ག་བ་ཉམས་སུ་ལེན་པ་ཡིན་ནའི་ལམ་ཡོངས་རྫོགས་སྒང་ག་མཉམ་དུ་ཡོང་ཐུབ་པ་བྱེད། ལམ་ཡོངས་རྫོགས་སྒང་ག་མཉམ་དུ་ཡོང་ཐུབ་པ་བྱེད། ཨ་དེ་འདྲ་བྱས་གོ་དགོས་རེད་གསུངས་འདུག་ཨང། དེ་གོ་དགོས་རེད་ཟེར་དེ་ག་འདྲ་ཅིག་རེད་ཟེར་ན་དཔེར་ན་ལམ་རིམ་ཆེན་མོ་ནས་དེ་གསུངས་འདུག་ཨང་ད་ལྟ་དེ་རྣམས་ལ་བཤད་མི་ནུས་མ་གཏོགས། དཔེར་ན་ད་ལྟ་ང་རང་ཚོ་བཤེས་གཉེན་བསྟེན་ཚུལ་ཡིན་ན་འདྲ་དལ་འབྱོར་དོན་ཆེན་རྙེད་དཀའ་ཡིན་ན་འདྲ་དེ་འདྲ་ཅིག་དམིགས་པ་རྩལ་དུ་བཏོན་ནས་ཉམས་སུ་ལེན་པའི་སྐབས་ཡིན་ན། ད་དལ་འབྱོར་དོན་ཆེན་རྙེད་དཀའ་ཁོ་རང་དམིགས་སྐོར་ལ་ཆ་ཚང་ག་འདྲ་ཟེར་ཡོང་གི་རེད་ཟེར་ན་དལ་འབྱོར་དོན་ཆེན་རྙེད་དཀའ་དེ་ལམ་གྱི་གཙོ་བོ་ཅིག་བྱས་ནས་ཉམས་སུ་བླངས།

ལམ་རིམ་ཆེན་མོ་ནས་དེ་གསུངས་འདུག་ཨང། པོ་ཏི་འཇོག་དགོས་རེད་ཟེར་ན་ཨ་མ་ང་ཚ་རྩོམ་པ་རྒྱའི་ཆུ་འཛིན་ལ་དེ་འདྲ་གསུང་རྒྱའི་རྩོམ་པ་རྒྱའི་ཆུ་འཛིན་ལ་ནས་ཧ་མ་བྱ་བྲལ་ལ་ཕེབས་ནས་པའི་ལམ་རིམ་ཆེན་པོ་བློ་ལས་སྐྱོར་གྱིས་བློ་ལས་སྐྱོར་ནས་ཉམས་ལེན་གནང་བ་རེད་པ། ཨེ་ང་ཡི། ཐེ་མ་ཅི་ང་བསྟན་པ་ཐམས་ཅད་གྲུ་བཞི་ལམ་གྱིས་ཁྱེར་ཤེས་པ་ཟེར་དེ་ག་འདྲ་ཅིག་ལ་ཟེར་གི་རེད་ཟེར་ན་ང་གདན་ཁ་གང་མ་ཅིག་ཕྱོགས་ག་བ་འཐེན་པ་ཡིན་ན་ཡོང་བ་དེ་རེད་ཅེ་བའི་རེད་དེ་དཔེ་རེད་དེ་དོན་མ་རེད་གསུངས་རེད། དོན་ག་འདྲ་ཅིག་ལ་འཇོག་དགོས་རེད་ཟེར་དེ་བ་དེ་འདྲ་བྱས་ནས་འཇོག་དགོས་རེད།

བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཚུལ་དང་དེ། རྒྱལ་བའི་གསུང་རབ་མ་ལུས་པ་ཚང་མ་སྣང་བྱེད་རང་ཉིད་འཚང་རྒྱ་བ་ལ་ཉམས་ལེན་ལ་དགོས་རྒྱུ་ཡོད་པ་དེ་ཧ་གོ་བྱས་ནས་ད་ཉམས་སུ་བླངས་ཏེ་ག་འདྲ་སེ་བླང་དགོས་ཡེ་མི་ཤེས་པ་དེ། ཨ་ཏི། དཔེ་དེ་ག་རེ་ཟེར་ན་སྐུ་ཐང་གཅིག་འབྲི་བ་ལ་ཚོན་སྣ་ཁ་བརྒྱ་ཐམ་པ་དེ་ཚང་མ་ཐམས་ཅད་སྐུ་ཐང་དེ་ལ་མཁོ་བ་ཡིན་པ་དང་དགོས་བ་ཡིན་པ་དེ་ཧ་གོ། མཁོ་བ་ཡིན་པ་དེ་ཤེས་པ་ཡིན་ནས་ཡིན་ནས་ལག་ལེན་ལ་དངོས་སུ་སྦྱར་མི་ཐུབ་བ་ཐོག་མ་ག་རེ་དགོས་ཀྱི་ཡོད་པ་བར་དུ་ག་རེ་དགོས་ཀྱི་ཡོད་པ་མཐའ་མ་ག་རེ་དགོས་ཀྱི་ཡོད་པ་དེ་འདྲ་རེ་རེ་ནས་སྦྱར་མི་ཐུབ། ད་གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་གང་ཟག་དེས་སྐུ་ཐང་འབྲི་བ་ལ། ཚོན་སྣ་ཁ་བརྒྱ་ཐམ་པ་དེ་དགོས་ཀྱི་ཡོད་པ་མ་ཟད་ཐོག་མ་ནས་མཇུག་རྫོགས་རྫོགས་ཀྱི་བར་དུ་གོ་རིམ་དེ་ཡང་མཐར་ཆགས་སུ་བྱས་དེའི་གཞོགས་པོ་དེ་དགོས་རྒྱུ་དེའི་ཁ་དོག་མོ་འོང་དེ་དགོས་རྒྱུ་ཉོ་བ་དེ་དགོས་རྒྱུ་དེ་ཚོན་དེ་བཏང་དེ་གུ་ལ་དེ་འདྲ་དེ་འདྲ་བྱས་དགོས་རྒྱུ་ཡོད་གསུངས་སོ་ནམ་ཅིག་གོ་རིམ་མཐར་ཆགས་སུ་བྱས།

མཐར་ཐུག་པར་བཞུགས་ཀྱང་བླ་མའི་མན་ངག་བྱང་ཆུབ་ལམ་གྱི་རིམ་པ་དེ་ལྟ་བུ་ལ་མ་བརྟེན་ན་གཞུང་ཆེན་པོ་དེ་དག་ལ་བརྟེན་ནས་རྒྱལ་བའི་དགོངས་པ་མཐར་ཐུག་པ་རྙེད་པར་མི་ནུས་ལ། གལ་ཏེ་རྙེད་དུ་ཆུག་ཀྱང་དུས་ཡུན་རིང་པོ་དང་དཀའ་ཚེགས་ཤིན་ཏུ་ཆེ་བ་ལ་ལྟོས་དགོས། ལམ་བཟང་དེ་ལ་བརྟེན་ནས་གཞུང་ཆེན་པོ་དེ་དག་ལས་གསུངས་པའི་རྒྱལ་བའི་དགོངས་པ་དཀའ་ཚེགས་མེད་པར་བདེ་བླག་ཏུ་རྙེད་པར་འགྱུར་རོ། འོ་ན་དེ་ལྟ་བུའི་རྒྱལ་བའི་དགོངས་པ་དེ་གང་ཡིན་སྙམ་ན་བདག་གི་སྐྱབས་མཆོག་བླ་མ་རིན་པོ་ཆེས་སྐྱེས་བུ་གསུམ་གྱི་ལམ་སྤྱི་དང་ཁྱད་པར་ལམ་གྱི་གཙོ་བོ་རྣམ་གསུམ་ལ་བྱེད་དགོས་གསུངས་དེ་ངེས་པ་ཡིན་ཏེ་ཡང་དག་པའི་ལྟ་བ་ལ་རྒྱལ་བའི་དགོངས་པ་མཐར་ཐུག་ཏུ་རྗེ་ཙོང་ཁ་པ་ཆེན་པོས་གསལ་བར་གསུངས་ཏེ་ལམ་གཙོ་ལས་སྣང་བ་རྟེན་འབྲེལ་བསླུ་བ་མེད་པ་དང་སྟོང་པ་ཁས་ལེན་བྲལ་བའི་གོ་བ་ཇི་སྲིད་སོ་སོར་སྣང་བ་དེ་སྲིད་ད་དུང་ཐུབ་པའི་དགོངས་པ་རྟོགས་པ་མེད་ཅེས་ཡང་དག་པའི་ལྟ་བ་མ་རྟོགས་ན་རྒྱལ་བའི་དགོངས་པ་མི་རྟོགས་པར་དངོས་སུ་གསུངས་པས་ཤུགས་ལ་དེ་རྟོགས་ན་རྒྱལ་བའི་དགོངས་པ་རྙེད་པར་གསུངས་པ་དང་རྒྱལ་བའི་གསུང་རབ་ཀུན་གྱི་སྙིང་པོའི་དོན་ཞེས་ངེས་འབྱུང་དང། རྒྱལ་སྲས་དམ་པ་རྣམས་ཀྱིས་བསྔགས་པའི་ལམ་ཞེས་སེམས་བསྐྱེད་དང།

སྤྱོད་འཇུག་ཆེན་པོ་འདྲ་མིན་ཞིག་ཉམས་སུ་ལོངས་པ་ཡིན་ནའི་བྱང་ཆུབ་ལམ་རིམ་ཤེས་ཚར་བ་ཡིན་ན་ཡང་ཉམས་སུ་ལེན་ཆོག་ཆོག་ཅིག་ཡོད་རེད། ཡོད་རེད་དེ་ཡིན་ནའི་ང་ཚོ་བྱང་ཆུབ་ལམ་རིམ་རྩ་ནས་མི་ཤེས་མཁན་ཞིག་ཡིན་ན་ནི་སྤྱོད་འཇུག་ཆེན་པོ་དང་བསྟན་བཅོས་མངོན་རྟོགས་རྒྱན་དང་དབུ་མ་རྩ་བ་ཤེས་རབ་ལྟ་བུ་ཞིག་འདོན་པ་ཡིན་ནའི་འདོན་པ་ད་ག་རང་མ་གཏོགས་ཡོད་མ་ཡོད་མ་རེད་པ། འདོན་པ་ད་ག་རང་མ་གཏོགས་ཡོད་མ་རེད་ས་རང་གིས་གང་ཐོས་བསམ་གྱིས་གཏན་ལ་ཕབ་པ་དེ་ཉིད་ཉམས་ལེན་གྱི་ཚེ་ན་འདོར་དུ་མེད་པ་བྱས་ནས་ཉམས་སུ་ལོངས་དགོས་རེད་མ་གཏོགས་ཐོས་བསམ་གྱིས་གཏན་ལ་འབེབས་པ་དེ་བཤད་ཆོས་སུ་བཞག་བྱས་ནས

གང་ཟག་རང་གིས་ཉམས་སུ་ལེན་ཤེས་མ་ཤེས་དེ་ཡིན་ན་མིན་པ་སྣ་ཚོགས་ཅིག་ཡོང་གི་རེད་བ། དེ་མ་གཏོགས་མཚན་ཉིད་གཏན་ལ་འབེབས་པའི་ཐོས་བསམ་གཏན་ལ་འབེབས་པའི་གཞུང་ཚང་མ་ཐམས་ཅད་བྱང་ཆུབ་ལམ་གྱི་རིམ་པའི་མན་ངག་ཅན་ཆོས་ངོ་མ་གྱི་མན་ངག་དེ་ཚོ་ཡིན་པ་རེད། ད་དེ་དག་རྙེད་པར་བྱེད་པ་ལ་ནི། བྱང་ཆུབ་ལམ་གྱི་རིམ་པའི་གྲུ་གཟིངས་ནང་དུ་བསྡད་ཀྱིན་འགྲོ་དགོས་རེད། གྲུ་གཟིངས་གཏོང་མཁན་དེ་ག་རེ་རེད་ཟེར་ན་བླ་མ་དེ་རེད། གྲུ་གཟིངས་གཏོང་མཁན་དེ་བླ་མ་དེ་རེད། གྲུ་གཟིངས་ཐོག་ནས་ག་བར་འགྲོ་དགོས་རེད་ཟེར་ན་རྒྱལ་བའི་གསུང་རབ་དགོངས་འགྲེལ་དང་བཅས་པ་གཞུང་རྒྱ་ཆེན་པོ་དེ་ཚོ་རྒྱ་མཚོ་ཆེན་པོ་དེའི་ནང་དུ་འགྲོ་དགོས་རེད་ཟེར། དེའི་ནང་དུ་འགྲོ་ནས་ག་རེ་ལེན་དགོས་རེད་ཟེར་ན། ལམ་གྱི་གཙོ་བོ་རྣམ་གསུམ་ལྟ་བུ་དེ། ནོར་ལྟ་བུ་དེ་དེ་ལེན་དགོས་དགོས་རེད་ཟེར་བ་དེ་གསུངས་འདུག། བཞི་པ་ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བའི་ཆེ་བ་ནི་དོན་ཡང་ལམ་རིམ་ཆེན་པོ་གསུངས་སོ་སྔོན་དེ་ལ་ཆོས་སྤོང་གི་ལས་འབྲས་བསྒོ་བ་ལ་སོགས་ཤིག་དེ་ཡང་ཆེ་བ་དང་པོ་གསུམ་ཀ་ལ་ངེས་པ་མ་རྙེད་ན་རྒྱལ་བའི་བཀའ་ལ་ཐེག་པ་མཐོ་དམན་དང་བཤད་ཆོས་དང། སྒྲུབ་པའི་ཆོས་སོགས་གུས་པ་ཆེ་ཆུང་གི་ཁྱད་པར་དུ་མ་ཞིག་སྐྱེས་པས་ཆོས་སྤོང་གི་ལས་ཚབས་པོ་ཆེ་རྒྱུན་མི་འཆད་པར་འབྱུང་ཞིང་ཟེར། དཔེར་ན་ནི་ལམ་རིམ་མ་ཤེས་པ་ཡིན་ན་ང་རང་ཚོ་ཐེག་པ་མཐོ་དམན་ལ། ཐེག་པ་མཐོ་དམན་དབང་དུ་བྱས་བྱས་ནས་ཐེག་པ་དམན་པ་ལ་དཔེར་ན་ངན་པ་བལྟ་ཡ་དང་ཐེག་པ་མཆོག་ལ་བཟང་པོ་བལྟ་ཡ། དེ་འདྲ་ཡོང་གི་རེད་བ་དེ་འདྲ་ཁྱོན་ནས་བྱེད་ཀྱི་མེད་པ་རེད། བཤད་ཆོས་དང་སྒྲུབ་པའི་ཆོས་ཟེར།

དེ་འདྲ་བྱས་པ་ཡིན་ན་རྒྱལ་བའི་གསུང་རབ་རྒྱ་ཆེན་པོ་དགོངས་འགྲེལ་དང་བཅས་པ་དེ་ཚོ་ལ་ཉམས་ལེན་གྱི་ཚེ་ན། མཁོ་དགོས་མེད་པ། ཕན་ཐོག་གི་མེད་པ་དེ། བལྟས་བྱས་ནས་དེ་དག་ལ་དད་པ་ཆེན་པོ་བྱེད་ཀྱི་བ་མ་རེད། རྩ་ཆེན་པོ་དེ་བྱེད་ཐུབ་ཀྱི་མ་རེད། རྩ་ཆེན་པོ་མ་བྱས་པ་ཡིན་ན། གསུང་རབ་ལ་བརྟེན་པའི་ཆོས་སྤོང་གི་ལས་འབྲས་རྟོག་ཆེན་པོ་དེ་འདྲ་བསགས་དགོས། དེ་འདྲ་མ་བྱས་པར་བྱས་ང་རང་ཚོ་རྒྱལ་བའི་གསུང་རབ་དེ། ཉམས་ལེན་གྱི་གནད་དམ་པ་ཡིན་པ་དེ་ཤེས་པ་ཡིན་ན། རྒྱལ་བའི་གསུང་རབ་ལ་གུས་པ་ཆེན་པོ་བྱེད་ཡ་དང་རྩ་ཆེན་པོ་བྱེད་རྒྱུ་དེ་ཤེས་ཀྱི་རེད་བ།

དེ་ནི་ཉན་ཐོས་རྣམས་ཀྱི་དབང་དུ་བྱས་པ་རེད་དེ་ནས་རང་སངས་རྒྱས་ཕྱིར་དུ་གསུངས་པ་རེད། དེ་ནས་བྱང་ཆུབ་སེམས་དཔའི་དབང་དུ་གསུངས་པ་རེད་ཟེར་ནས་དེ་འདྲ་མང་པོ་ཡོད་རེད་བ། དེ་འདྲ་མང་པོ་ཡོད་བ་དེ་དེ་ཆོས་སྤོང་བའི་ལས་ཡིན་ཟེར་ན་ཆོས་སྤོང་བའི་ལས་དེ་ནས་ཤིན་ཏུ་ཕྲ་བ་རེད། འཛམ་བུ་གླིང་དེ་མཆོད་རྟེན། ཡོངས་རྫོགས་སྒང་ཁ་པའི་རྩ་དགོངས་གཏོང་བ་དང་གཙུག་ལག་ཁང་ཡོངས་རྫོགས་སྒང་ཁ་བཤིག་པ་ལས་ཀྱང་ཆོས་སྤོང་གི་ལས་ཤིན་ཏུ་ཕྲ་བ་ཡིན་ཟེར་དེ་ལས་ཀྱང་བས་ཉེས་པ་ཆེ་བ་ཡིན་ཟེར་ནས་ང་ཚོ། དེ་ནས་བཀའ་གཉིས་པ་ན་དེ་ཡོད་བ། བཟང་མོ་ཆུ་ལ་མ་མི་ལྟོ་ས་བྱེད།

ཡིག་ཆ་གཙང་ཁྱེར་དུ་བཙལ་ཆོས་སྤོང་གི་ལས་བསགས་བསགས་ཟུར་ཟུར་དག་ཏུ་བྱེར་བ། ཐེག་དམན་གྱི་དབང་དུ་བྱས་ནས་རྩོམ་པ་ཡིན་ཟེར་ནས་ང་ཚོ་ལབ་ཀྱི་རེད་བ། ཐེག་ཆེན་གྱི་དབང་དུ་བྱས་པ་ཡིན་ཐེག་དམན་དབང་དུ་བྱས་པ་ཡིས། དེ་ཙམ་ཞིག་མ་ཡིན་པར། དཔེར་ན་འཁོར་ལོ་དང་པོ་ལྟ་བུ་བྱས་པ་ཡིན་ན་གསུང་ཡ་དེ་ག་རེ་ཟེར་ན་ཐེག་དམན་གྱི་དབང་དུ་གསུངས་པ་ཡིན་པ་ཡིན་ནའི་ཐེག་པ་ཆེན་པོ་དེ་ཉམས་སུ་མ་བླངས་ཟེར་ཡ་གི་གསུངས་པ་ཅིག། ཨ་དེ་འདྲ་ཅིག་ཡོད་པ་ཡིན་ན་ཆོས་ཆོས་སྤོང་གི་ལས་ལ་འགྲོ་གི་ཡོད་པ་རེད་ཟེར། ཐེག་དམན་གྱི་དབང་དུ་བྱས་པ་མ་གཏོགས་ཐེག་པ་ཆེན་པོ་ནང་བྱས་དེ་ཉམས་སུ་བླང་གི་མ་རེད་ཟེར་རམ།

སོང་ཚར་བ་སོང་རྗེས་སོང་བར་བ། འོ་དེ་ལྟ་བུ་ནི་མཚམས་མེད་ཀྱི་ལས་གང་གཱའི་ཀླུང་གི་བྱེ་མ་སྙེད་ཀྱི་གྲངས་དང་མཉམ་པ་བསགས་པ་དེ་ལས་ཀྱང་ཆོས་སྤོང་གི་ལས་གཅིག་པུ་དེ་སྡིག་པ་ཆེ་བ་རེད། ཨ་ཆོས་སྤོང་གི་ལས་ཟེར་དེ་ག་འདྲ་འདྲ་བྱེད་དོ་ཧ་ལས་དགོས་ཡ་འདྲ་བྱེད་དོ། ཞེས་གསུངས་སོ། ཆེ་བ་དང་པོ་གསུམ་ལ་ངེས་པ་རྙེད་ན་རྒྱལ་བའི་བཀའ་ལ། དོར་རྒྱུ་ཅིས་ཀྱང་མེད་པར་ཉམས་སུ་བླང་བྱ། ཉམས་སུ་བླང་བྱར་གོ་བས་མཚུངས་པར་བྱས་པའི་བཟང་ངན་དུ་དབྱེ་བའི་ཆོས་སྤོང་གི་སྒོ། ཆེ་ཤོས་དེ་རང་འགགས་སུ་འགྲོ་བ་ཡིན། ཉེས་སྤྱོད་ཆེན་པོ་རང་རང་འགགས་སུ་འགྲོ་བ་ཟེར་དེ་ཡིན་པ་རེད། ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བ་ཟེར་ཉེས་སྤྱོད་ཆེན་པོ་ཟེར་དེ་ཆོས་སྤོང་གི་ལས་དེ་ལ་ཚིག་རང་འགགས་སུ་འགྲོ་བ་ཟེར་དེ་བསྟན་པ་ཐམས་ཅད་འགལ་མེད་དུ་རྟོགས་པའི་ཆེ་བ་དང། གསུང་རབ་མ་ལུས་གདམས་ངག་ཏུ་འཆར་བའི་ཆེ་བ་རྒྱལ་བའི་དགོངས་པ་བདེ་བླག་ཏུ་རྙེད་པའི་ཆེ་བ་གསུམ་པོ་དེ་ཤེས་པ་ཡིན་ན་དེ་གསུམ་པོ་དེ་ཤེས་པ་ཙམ་གྱིས་ནི་རྒྱལ་བའི་གསུང་རབ་ལ་བཟང་ངན་གྱི་དབྱེ་བ་འབྱེད་ཡས་དེ་ཁྱོན་ནས་ཡོང་གི་མ་རེད་ཟེར། དེ་ང་རང་ཚོ་ཡོང་ཡོང་གི་འདུག་ཨ་མ་ལམ་རིམ་ཁྱོན་ནས་ཉན་མ་མྱོང་ཡོད་དམ་ལམ་རིམ་བལྟ་མ་མྱོང་ཁྱེད་མེད་ཅེས་ན་ནི་བཀའ་འགྱུར་ལྟ་བུ་གཅིག།